ཨ་ནེ་རྣམ་པ་ཚོ་སྐུ་ཁམས་བཟང་ང་ཀུན་བཟང་སྒྲོལ་མ་ཡིན་ད་རིང་གི་ཨ་ནེ་ང་ཚོའི་ཨ་རི་རླུང་འཕྲིན་ཁང་གི་བདེ་སྐྱིད་ཀྱི་ས་བོན་གྱི་ལེ་ཚན་འདིའི་ནང་ལ་ཡང་ད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ནང་པའི་གཞུང་གི་བརྗོད་བྱ་ལ་ཡང་ཨ་ནེ་སྡེ་ཚན་ཁག་གསུམ་དུ་དབྱེ་བ་ཕྱེ་རྒྱུ་ཡོད་རེད་བྱས་ཅེས་བཀའ་གནང་གི་ཡོད་པ་ལྟར་ཨ་ནེ་དེའི་སྐོར་ལ་ཡང་བཅར་འདྲི་ཁག་ཅིག་ཞུ་གི་ཡིན་ཨ་ནེ་ད་རིང་གི་བཅར་འདྲི་ཞུ་ས་དེ་ནི་ཨ་ནེ་རྒྱུན་དུ། YouTube། གི་ནང་ལ་ཡང་ད་ནང་ཆོས་དང་འབྲེལ་བའི་སྐོར་ལ་འགྲེལ་བཤད་མང་པོ་གནང་མཁན། ཁོང་གི་དྲ་རྒྱའི་མཚན་ལ་ཡང Uttam Mangalam བྱས་ཅེས་ཞུ་གི་འདུག་ཁོང་གི་མཚན་ངོ་མ་དེ་ངས་ཤེས་མ་སོང་དེ་འདྲ་སོང་ཙང་ཐོག་མར་སྐུ་གཞོགས་ཁྱེད་རང་གི་སྐོར་ལ་ཡང་མཚན་དང་བཅས་པ་ཅིག་གི་ངོ་སྤྲོད་སྙིང་བསྡུས་ཅིག་གནང་རོགས་གནང། ངོ་སྤྲོད་དམིགས་བསལ་ཞིག་ཡོད་མ་རེད་ད་མདོར་བསྡུས་ཙམ་ཅིག་ཞུ་བ་ཡིན་ན་ད་ང་རང་ཕ་ཡུལ་དོལ་པོ་ཕྱོགས་ནས་ཆགས་ཀྱི་ཡོད་དེ་ནས་ངའི་མིང་ངོ་མ་དེ་མཆོག་བཀྲ་ཤིས་ཟེར་གྱི་ཡོད་རེད་དེ་ད་ལྟ་དྲ་རྒྱ་ཡི་ཐོག་ལ་ཨུ་ཏམ་མངྒ་ལམ་ཟེར་བཞག་བཞག་ཡོད་ད་འདི་ཡང་ཅིག་དངོས་མིང་དང་བཏགས་མིང་སྐད་ཆ་མ་རེད་ད་རྒྱ་གར་གྱི་སྐད་ཐོག་ལ་ཨུ་ཏམ་མངྒ་ལམ་བྱས་དེ་ནས་བོད་སྐད་ཀྱི་ཐོག་ལ་དེ་ནས་མཆོག་བཀྲ་ཤིས་ནས་འོ་ད་འདི་འདྲ་འདྲ་ཅིག་ཟེར་གྱི་ཡོད་རེད་དེ་ད་ད་ལྟ་ཅིག་མི་ཚེ་གི་བརྒྱུད་རིམ་འདྲ་ཅིག་བསམ་བཏང་བ་ཡིན་ན་དེ་ནས་ང་རང་ཚོ

སྡེ་ཚན་གསུམ་པོ་དེ་དག་ངོ་སྤྲོད་དང་བཅས་འགྲེལ་བཤད་རེ་རེ་གནང་དང། གོང་ས་མཆོག་གིས་གསུང་བ་ནང་བཞིན་ད་ང་རང་ཚོ་ནང་པ་སངས་རྒྱས་ཀྱི་ཆོས་དེ། ལྟ་གྲུབ་ཀྱི་སྡེ་ཚན་གཅིག། ཚན་རིག་གི་སྡེ་ཚན་གཅིག་དེ་ནས་ནང་ཆོས་ཀྱི་སྡེ་ཚན་གཅིག་བྱས་ད་ཆོས་ཀྱི་སྡེ་ཚན་གཅིག་བྱས་ནས་སྡེ་ཚན་གསུམ་འདུག་བྱས་ནས་བྱས་གནང་གི་ཡོད་རེད་ད་དེ་དང་པོ་ཡོང་ལུགས་ཡོང་སྟངས་དང་ད་དེ་ག་འདྲ་བྱེད་དགོས་རྒྱུ་རྒྱུ་མཚན་ད་རྒྱབ་ལྗོངས་ཅིག་ངས་དང་པོ་གཅིག་ཞུ་ན་བསམ་སོང་ད་དེ་ཞུ་ཡི་འདུག་སྤྱིར་བཏང་འཛམ་བུ་གླིང་འདིའི་ནང་ཆོས་ཟེར་དུས་ཙམ་པ་ལ་ད་ལྟ་དབྱིན་ཇི་གི་ཚིག་ལ Religion ཞུ་གི་འདུག་པ། དེའི་གི་དོན་དག་དང་གཅིག་གོ་བ་རེ་བརྗོད་ཀྱི་ད། འཛམ་གླིང་ཡོངས་གྲགས་ལ་ད་གོ་བ་ག་རེ་ལེན་གྱི་ཡོད་རེད་ལབ་ན། Religion ཞུ་བ་ཡིན་ཞུ་ནའི་རེད་ད་ཆོས་ཟེར་ནའི་རེད་དད་པ་བྱེད་བསྡད་འདྲ་བོ་དང་སྨོན་ལམ་བརྒྱབ་བསྡད་འདྲ་བོ་དང་དེ་ནས་སྐྱབས་མཆི་སྐྱབས་མཆི་ཟེར་བསྡད་འདྲ་བོ་དེ་འདྲ་ཙམ་ཅིག་རེད་མ་གཏོགས་དེ་ལ་དམིགས་བསལ་གི་གཅིག་སློབ་སྦྱོང་སྦྱངས་ནས་ཨང་ཐོས་བ་བསམ་པ་སྒོམ་པ་དེ་འདྲས་གི་ཐོས་བསམ་སྒོམ་གསུམ་གི་དེ་འདྲས་གི་རྣམ་གཞག་ཡོད་བསྡད་འདྲ་བོ་ཅིག་གང་ཡང་བསམ་བློ་འཁོར་གྱི་ཡོད་མ་རེད་ད། ཡིན་ན་ཡང། ང་རང་ཚོ་ནང་པ་སངས་རྒྱས་པའི་ཆོས་དེ་ག་རེ་ཆགས་བསྡད་ཀྱི་ཡོད་རེད་ལབ་ན་དེ་དང་འདྲ་གི་ཡོད་མ་རེད། དེ་ལ་ཅིག་བསམ་བློ་བཏང་ན་བཏང་ཡ་ཡོད་པ་ཞིབ་འཇུག་བྱས་ན་ཡང་བྱས་ཡ་ཡོད་པ་བརྟགས་ཤིང་དཔྱད་ན་ཡང་དཔྱད་ཡ་ཡོད་པ་གྲུབ་འབྲས་བཏོན་ན་ཡང་བཏོན་ཡ་ཡོད་པ། བཏོན་ཡོད་པ་ཙམ་དུ་མ་ཟད་མཐར་རང་ཉིད་ད་མངོན་པར་རྫོགས་པ་སངས་རྒྱས་ཀྱི་གོ་འཕང་ཐོབ་ཡ་ཡོད་པའི་ད་དེ་འདྲའི་གི་ད་ལྟ་གྲུབ་ཀྱི་རྣམ་གཞག་རླིང་པོ་ཅིག་ཐོན་ཡོང་གི་ཡོད་རེད་ད་དེ་དང་འབྲེལ་བའི་ཐོག་ནས་དེ་ནས་ཚན་རིག་གི་རྣམ་གཞག་དང་དེ་ནས་ཆོས་བྱས་ནས་ད་དེ་འདྲ་གསུམ་དེ་འདྲ་འདོན་ཡོང་གི་ཟེར་བ། ད་འདིའི་རྒྱབ་ལྗོངས་དེ་འདྲི་བྱེད་ད་རེ་རེ་རེ་རེ་ནས་ཅིག་ཞུ་བ་ཡིན་ན་ད་དང་པོ་སྤྱིར་བཏང་ནང་པ་སངས་རྒྱས་པའི་ལྟ་གྲུབ་དང། ཚན་རིག་དང་ཆོས་ཟེར་དེ་ཡོན་ཏན་སྟོན་པ་བཅོམ་ལྡན་འདས་ཀྱི་བཀའ་དང་རྗེས་འཇུག་མཁས་པའི་བསྟན་བཅོས་ནང་ལ་ཡོང་དེ་གོ་རེད་དེ་ཡིན་ན་ད་ཁ་གསལ་བོ་ཅིག་ཡོད་མ་རེད་འདི་ལྟ་གྲུབ་ཀྱི་ཕྱོགས་རེད་འདི་ཚན་རིག་གི་ཕྱོགས་རེད་འདི། ནང་ཆོས་ཀྱི་ཕྱོགས་རེད་ཟེར་ནས་ད་དེ་འདྲའི་གི་ཁ་གསལ་བོ་ཅིག་ཡོད་མ་རེད། སྐུ་ཞབས་མཆོག་བཀྲ་ཤིས་ལགས་ཀྱིས་ནང་ཆོས་ནང་གི་ཚན་རིག་སྡེ་ཚན་སྐོར་ལ་ངོ་སྤྲོད་གནང་དོན། ད་དང་པོ་འདི་གི་ཐོག་ནས། ཚན་རིག་དེ་ག་འདྲ་བྱས་ནས་ཆགས་ཡོད་མེད་ད་དེ་དེ་རིང་རྣམ་པ་ཅིག་ཞུ་ན་བསམ་སོང། ད་དེ་ཞུ་ཡོང་དུས་ང་རང་ཚོའི་ནང་པའི་གི་ཚན་རིག་གི་སྡེ་ཚན་གི་ཐོག་ནས་བཤད་ཡོང་དུས་ད་གཏན་ཚིགས་རིག་པ་རེད་དེ་ག་ནང་བཞིན་གི་ད་གཙོ་ཆེ་ཤོས་ད་སེམས་ཁམས་རིག་པ་རེད། དེ་ག་ནང་བཞིན་གི་དངོས་ཁམས་རིག་པ་ཡང་ཆུང་ཆུང་ཞིག་བཤད་དེ་གོ་རེད་ཨ་ནི་འཇིག་རྟེན་ཁམས་ཀྱི་རིག་པ་བྱས་ནས་ད་དེ་འདྲ་དྲན་ཡོང་གི་འདུག་ད་དེ་ཡང་ཅིག་གཞུང་དང་ཨ་ནི་ག་ལབ་དགོས་རེད་ད་དེ་གཙོ་བོ་རྩ་དོན་གནང་མཁན་གྱི་ཨ་ནི་གང་ཟག་དེ་ཚོ་གི་ཅིག་མཚན་རེ་ཏོག་ཙམ་ཞུ་བ་ཡིན་ན་ད་དུས་རབས་ལྔ་པའི་ནང་ཕེབས་པའི་ཨ་ནི་སློབ་དཔོན་ཕྱོགས་ཀྱི་གླང་པོ་རེད། དེ་ག་ནང་བཞིན་གི་དུས་རབས་བདུན་པའི་ནང་ཕེབས་པའི་ཨ་ནི་དཔལ་ལྡན་ཆོས་ཀྱི་གྲགས་པ་རེད། དེ་ག་ནང་བཞིན་གི་དུས་རབས་བཞི་པའི་ནང་ཕེབས་པའི་ཨ་ནི་འཕགས་པ་ཐོགས་མེད་སྐུ་མཆེད་འོ་ད་ཁོང་རྣམ་པ་ཚོས་གི་གཏན་ལ་ཕབ་བཞག་པའི་གསུངས་བཞག་པའི་ཨ་ནི་གཞུང་ལུགས་རིག་པའི་ནང་དུ་དེ་ནི་ད་ཚན་རིག་དང་ད་གཏན་ཚིགས་རིག་པའི་རྣམ་གཞག་སེམས་ཁམས་རིག་པའི་རྣམ་གཞག་དངོས་ཁམས་དང་དེ་ནི་འཇིག་རྟེན་ཁམས་ཀྱི་རིག་པ་འདུག་སེ་བྱས་ནས་དོན་ཡོང་གོ་རེད། ད་དེ་ཡང་ཅིག་གཙོ་བོ་ད་ད་ང་རང་ཚོ་སློབ་དཔོན་ཆོས་གྲགས་ཀྱིས་མཛད་བཞག་པའི་ཚད་མ་རྣམ་འགྲེལ་དེ་ཚོའི་ནང་ལོགས་ལ་ད་གཏན་ཚིགས་རིག་པའི་རྣམ་གཞག་དཔེ་མི་སྲིད་པའི་རྒྱས་པ་ཞེ་ཅིག་གསུངས་དེ་གོ་རེ་ད་ཚིག་རེ་རེ་རེ་རེ་ཞུ་བ་ན་ཅིག་དུས་ཚོད་མེད་ཙང་ད་དོག་དོག་རེ་ཅིག་གཙོ་བོ་རེ་ཞུ་བ་ན་ད་གཏན་ཚིགས་ཀྱི་རྣམ་གཞག་དེ་ལ་ད་འབྲས་རྟགས་ཡང་དག་ཟེར་འགྲོ་དགོས་ད་རང་བཞིན་རྟགས་ཡང་དག་ཟེར་འགྲོ་དགོས་ད་མ་དམིགས་པའི་རྟགས་ཡང་དག་ཟེར་འགྲོ་ད་རྒྱུ་འབྲས་གཏན་ལ་འབེབས་བྱེད་ཀྱི་དབང་དུ་བྱས་ནས་དེ་ནི་འབྲས་རྟགས་ཡང་དག་དེ་ནི་དངོས་པོའི་གནས་ལུགས་གཏན་ལ་འབེབས་པའི་དབང་དུ་བྱས་ནས་སྒྲུབ་ཕྱོགས་ནས་རང་བཞིན་གྱི་རྟགས་ཡང་དག་དགག་ཕྱོགས་ནས་དེ་ནི་མ་དམིགས་པའི་རྟགས་ཡང་དག་ཟེར་ན་རེ་དགག་རྟགས་ཡང་དག་བྱས་ཏེ་དེ་འདྲའི་གི་གཏན་ཚིགས་ཀྱི་རྣམ་གཞག་དེ་འདྲ་གསུངས་དེ་གོ་རེ། དེ་ནང་བཞིན་གྱི་ཚད་མ་རྣམ་འགྲེལ་གྱི་ནང་དུ་ང་རང་ཚོ་བློ་རིག་གི་རྣམ་གཞག་ཡང་མང་པོ་ཅིག་དོན་དེ་གོ་རེ་བློ་རིག་བདུན་ད་དེའི་ནང་ནས་ཀྱང་གཙོ་ཆེ་ཤོས་རེ་དག་མངོན་སུམ་དང་རྗེས་དཔག་མངོན་སུམ་དེ་ལ་ཡང་ནང་གསེས་ཀྱི་དབྱེ་བ་རྗེས་དཔག་དེ་ལ་ཡང་ནང་གསེས་ཀྱི་དབྱེ་བ་དེ་འདྲ་གི་དཔེ་མི་སྲིད་པའི་ད་རྒྱ་ཆེན་པོ་དངོས་གནས་དྲང་གནས་ཀྱི་ཕུན་སུམ་ཚོགས་པ་ཞེ་ཅིག་གསུངས་དེ་གོ་རེད་ད་དེ་གི་ཐོག་ནས་དཔེར་ན་ད་ད་ལྟ་ང་ཚོ་འཕགས་པ་ཐོགས་མེད་སྐུ་མཆེད་ཀྱི་གཞུང་དེ་ཚོའི་གི་ནང་དུ་ད་དཔེར་ན་ང་ཚོ་མངོན་པ་མཛོད་རེད་དེ་ག་ནང་བཞིན་གྱི་མངོན་པ་ཀུན་བཏུས་རེད་དེ་ཚོའི་ནང་དུ་ད་ག་རེ་དོན་དེ་གོ་རེད་ལབ་ན་སེམས་དང་སེམས་བྱུང་གི་རྣམ་གཞག་མང་པོ་དོན་དེ་གོ་རེད་གང་ལྟར་ཀྱང་ང་རང་ཚོ་སེམས་ཁམས་རིག་པའི་གི་རྣམ་གཞག་དེ་བཤད་ཡོང་དུས་ཙམ་པ་ལ་ད་དེ་ནས་རྟོག་པ་རྟོག་མེད་ཀྱི་རྣམ་གཞག་རེད་ཚད་མ་ཚད་མིན་གྱི་རྣམ་གཞག་རེད་སེམས་དང་སེམས་བྱུང་གི་རྣམ་གཞག་རེད་འོ་ད་དེ་འདྲ་ཚང་མ་དོན་དེ་གོ་རེད། ད་དེ་ནས་ཅིག། སེམས་ཀྱི་རྣམ་གཞག་དེ་བཤད་ཡོང་དུས་ཙམ་པ་ལ་ཡང་སེམས་དེ་ལ་ཡང་ཅིག་ཕྲ་རགས་ཀྱི་རྣམ་གཞག་དཔེར་ན་ང་ཚོ་མདོ་ཕྱོགས་ཀྱི་ཐོག་ནས་བཤད་པ་ཡིན་ན་ཕྲ་རགས་ཀྱི་རྣམ་གཞག་བཤད་ཡོད་རེད་འོ་ན་སྔགས་ཀྱི་ཐོག་ནས་བསམ་བཏང་ན་ཡང་དེ་ནས་སེམས་དེ་ལ་ཕྲ་རགས་ཀྱི་རྣམ་གཞག་མང་པོ་ཅིག་བཤད་ཡོང་དུས་དེ་ནི་གཙོ་བོ་ད་སེམས་ཕྲ་མོ་དེ་ཁོ་རང་ཅིག་ཉམས་སུ་བླངས་ཏེ་དེ་ནས་སེམས་ཕྲ་མོ་དེ་རྩལ་འདོན་བྱས་ནས་གསུང་ཡོང་དགོས་རེད་དེའི་གི་ཐོག་ནས་དེ་ནི་ང་རང་ཚོ་ཅིག་བླ་མ་ཚོ་དགོངས་པ་མྱ་ངན་ལས་འདས་ཡོང་དུས་ཐུགས་དམ་བཞུགས་ཐུགས་དམ་བཞུགས་ཟེར་ཅིག་གསུང་དེ་གི་འདུག་བ་དང་སེམས་ཕྲ་རགས་ཀྱི་རྣམ་གཞག་དེ་ཕྱེ་ནས་ཉམས་ལེན་ཅིག་མེད་པ་ན་ཐུགས་དམ་བཞུགས་ཟེར་དེ་ཡོང་ཡ་ཁོ་རང་ཡོད་མ་རེད། དེ་ག་ནང་བཞིན་གི་སེམས་ཀྱི་ཡུལ་ལ་འཇུག་ཡོང་དུས་ཙམ་པ་ལ་ཅིག། བློ་རྟོག་པ་བྱས་ན་སེལ་བའི་རྣམ་པའི་སྒོ་ནས་འཇུག་གོ་རེད་རྟོག་མེད་ཡིན་ན་སྒྲུབ་པའི་རྣམ་པའི་སྒོ་ནས་འཇུག་གོ་རེད་ཟེར་ནས་སེལ་འཇུག་དང་སྒྲུབ་འཇུག་གི་རྣམ་གཞག་མང་པོ་ཞིག་བསྟན་དེ་གོ་རེད། ད་དེའི་གི་ཐོག་ལ་སྤྱིར་བཏང་ད་སེམས་ཁམས་རིག་པའི་གི་ཐོག་ལ་གཙོ་བོར་སྤྱིར་བཏང་ང་ཚོའི་གི་གཞུང་གི་ནང་ད་ཞི་གནས་དང་ལྷག་མཐོང་སྒོ་ནས། ད་དེའི་གཙོ་བོ་བྱས་ནས་གསུང་དེ་གོ་རེད་ཞི་གནས་ལྷག་མཐོང་སྐབས་རེ་དཔྱད་སྒོམ་དང་འཇོག་སྒོམ་སྐབས་རེ་ཡང་དམིགས་རྣམ་སྒོམ་པ་དང་དོན་རྣམ་སྒོམ་པ་ཟེར་ད་དེ་འདྲའི་གི་མིང་གི་རྣམ་གྲངས་མང་པོ་ཅིག་ཡོང་དེ་གོ་རེད་ད། གཙོ་བོར་ཞུ་བ་ན་ད་ཞི་གནས་དང་ལྷག་མཐོང་བཤད་ཡོང་དུས་ཙམ་པ་ལ་དིང་སང་ང་ཚོ་མང་ཆེ་བ་ཅིག་གི་ཡང་ཞི་གནས་ངོ་སྤྲོད་བྱེད་ཡོང་དུས་ཙམ་པ་ལ། ཅིག་དཔེ་ཆ་ནང་ལོགས་ཁོ་རང་གསལ་བ་དེ་གཙོ་བོ་བྱས་ནས་མ་སོང་བ་བྱས་ནས་དེ་ནས་ཅིག། སྤྱིར་བཏང་གདུལ་བྱའི་ཁམས་དང་མོས་པ་བརྟག་དགོས་དེ་གལ་ཆེན་པོ་རེད་དེ་ཡིན་ན་ཡང། དཔེ་ཆ་ནང་དུ་གསལ་བ་དེ་ང་ཚོ་གཞིར་བཞག་བྱས་ནས་བཤད་བ་ན་ཡང་ཁོ་ནང་པ་སངས་རྒྱས་པའི་ཆོས་ཁོ་རང། གཞུང་ཁོ་རང་ནང་ལོགས་ཡོད་བཞག་པའི་ཨ་ནེ་རིག་གཞུང་དེ་ཡང། འདུག་ཟེར་ནས་ཁྱབ་སྤེལ་འགྲོ་ཡ་དེ་ཁྱད་པར་ཡོད་རེད་དེ་ཡིན་དུས་ཙམ་པ་ལ། ཞི་གནས་སྒྲུབ་སྟངས་སྐོར་ལ་ཅིག་བཤད་ཡོང་དུས་ཙམ་པ་ལ་ཅིག་ཁོ་རང། བོད་པའི་སེམས་གནས་དགུ་ཟེར་འགྲོ་ད་དེ་འདྲ་བཤད་ཡོད་རེད་ཅིག། ང་རང་ཚོ་འདི་ལ་སྐབས་རེ་སེམས་གནས་ཀྱི་ཐབས་དགུ་ནས་ཟེར་དགོས་རེད་ད་དེ་རིམ་པ་བཞིན་དུ་འདུག་ཚུལ་བློ་སྦྱངས་ནས་དེ་ནས་ཁོ་ཐ་མ་དེ་ལ་དེ་ནས་ཁོ་ཞི་གནས་ཐོབ་ཡས་ཀྱི་རིམ་པ་དེ་འདྲའི་གི་བརྒྱུད་རིམ་ཐོག་ནས་བཤད་པ་ན། དང་པོ་གཅིག་ཁོ་རང་སེམས་ནང་ཉིད་དུ་འཇོག་པ་ཟེར་འགྲོ་ད་དེ་ནས་རྒྱུན་དུ་འཇོག་པ་དེ་ནས་གླན་ཏེ་འཇོག་པ་དེ་ནས་ཉེ་བར་འཇོག་པ་དེ་ནས་ཅིག་དུལ་བར་བྱེད་པ་དང་དེ་ནས་ཞི་བར་བྱེད་པ་དེ་ནས་རྣམ་པར་ཞི་བར་བྱེད་པ་དེ་ནས་ད་ཏག་ཏག་དྲན་གྱི་མི་འདུག་གང་རེད་ཟེར་ན་རྩེ་གཅིག་ཏུ་བྱེད་པ་དེ་ནས་མཉམ་པར་འཇོག་པ་ཟེར་ད་དེ་འདྲའི་གི་སེམས་གནས་པའི་ཐབས་དགུ་ཟེར་ཞིག་བཤད་གོ་འདུག་དེ་ངོ་མ་ཅིག་ངོ་སྤྲོད་ཡག་པོ་གསལ་བོ་བྱེད་པའི་ཐོག་ནས་ཞི་གནས་སྒོམ་སྟངས་སྒོམ་ལུགས་དེ་ཡག་པོ་ཤེས་པ་ན་དེ་སོ་སོའི་སྒོམ་བརྒྱབ་ཡོང་དུས་ཙམ་པ་ལ་སོ་སོའི་སྒོམ་གྱི་གནས་ཚད་དེ་ག་ཚོད་བར་དུ་སླེབས་ཡོད་མེད་དེ་ཏག་ཏག་ཅིག་ཧ་གོ་གི་རེད་བ། དེ་ཚོ་སེམས་ཁམས་རིག་པའི་རྣམ་གཞག་དེ་བྱས། ད་དེ་ནས་ང་ཚོའི་གི་གཞུང་གི་ནང་དུ་ཡང། དངོས་ཁམས་རིག་པའི་སྐོར་ལ་ཡང་བིར་ཙེ་ཞིག་ཐོན་ཡོང་གི་རེད་དཔེར་ན་མངོན་པ་མཛོད་དེ་ཚོའི་ནང་དུ་དེ་ནས་བེམ་གཟུགས་གྲུབ་སྟངས་དང། གཟུགས་ཅན་གྱི་རྣམ་གཞག་གྲུབ་ཡོང་དུས་ཙམ་པ་ལ་དེ་ནས། ཅེས་གི་དེ་དང་འབྲེལ་བའི་དོན་དུ་རྡུལ་ཕྲན་གི་རྣམ་གཞག། བསགས་རྡུལ་དང་རྫས་རྡུལ་ཟེར་འགྲོ་ད་དེ་འདྲ་རྡུལ་ཕྲན་ཆ་མེད་ཟེར་འགྲོ་དེ་འདྲ་གི་རྣམ་གཞག་མང་པོ་ཅིག་བསྟན་དེ་གོ་རེད་སྤྱིར་བཏང། ཚན་རིག་གི་ཐོག་ནས་བཤད་ཡོང་དུས་ཙམ་པ་ལ atom proton electron neutron དེ་ནས quark lepton ཟེར་ད་དེ་འདྲའི་རྡུལ་ཕྲན་གི་རྣམ་གཞག་མང་པོ་ཞིག་འདུག་སྟེ་ང་ཚོ་དེ་མ་དེ་ནང་བཞིན་ཇི་མ་ཇི་བཞིན་བཤད་དེ་ཡོད་མ་རེད་དེ་ཡིན་ན་ཡང་གང། ཐུབ་ཐུབ་ཅིག་ང་ཚོའི་གཞུང་ནང་ལའང་ཡོད་རེད་ད་དེ་ཚོ་ག་རེ་ཆགས་དེ་གོ་ལབ་ན་དངོས་ཁམས་རིག་པའི་ཁོངས་གཏོགས་ལ་ཆགས་དེ་གོ་རེད། འཇིག་རྟེན་ཁམས་ཀྱི་རིག་པའི་ཐོག་ལ་ཅིག་བཤད་ཡོང་དུས་ཙམ་པ་ལ་འཇིག་རྟེན་ཆགས་རིམ་གྱི་ཐོག་ལ་བཤད་ཡོང་དུས་ད་སྤྱིར་བཏང་ནས་མུ་སྟེགས་པ་དེ་ཚོ་གིས་འཇིག་རྟེན་ཁམས་འདི་དག་འཇིག་རྟེན་བཀོད་པ་པོས་བཀོད་བཞག་པ་འཇིག་རྟེན་བཀོད་པ་པོ་དེ་ཡང་རྟག་པ་རང་བྱུང་སྐྱེས་བུ་དེའི་འགྱུར་བ་གང་ཡང་མེད་དེ་ཀྱོ་ད་དེའི་གིས་བཟོས་བཞག་པ་ཅིག་རེད་ཅེས་ཁོང་ཚོ་གིས་དེ་འདྲ་བཤད་དེ་གོ་རེད། ད་དེ་དང་མི་མཐུན་པར་ད་ང་ཚོས་གིས་འཇིག་རྟེན་ཁམས་འདི་ཆགས་རིམ་གྱི་ཐོག་ལ་བཤད་ཡོང་དུས་ཙམ་པ་དེ་ནི་འཕགས་པ་ཐོགས་མེད་ཀྱིས་གསུངས་པ་ནང་བཞིན་བྱས་པ་ན་དེ་ནི་མི་གཡོ་བའི་རྐྱེན་མི་རྟག་པའི་རྐྱེན། ནུས་པའི་རྐྱེན་བྱས་ནས་རྐྱེན་རྣམ་པ་གསུམ་ཚོགས་པ་ལ་བརྟེན་འདུག་ཟེར་འགྲུབ་དགོས་ཡོད་རེད་མ་གཏོགས་ཕ་གི་འཇིག་རྟེན་བཀོད་པ་པོ་རྟག་པ་རང་བྱུང་གི་སྐྱེས་བུས་བཟོས་བཞག་པ་མ་རེད་ཅེས་བཤད་ད་ལྟ་དེ་ཚོའི་ཡང་གཅིག་ཁོ་རང་དེང་སང་གི་ཚན་རིག་གིས་འཇིག་རྟེན་ཁམས་ཀྱི་གྲུབ་ལུགས་གྲུབ་སྟངས་བཤད་པ་འདི་དང་འདྲ་བོ་རེད་ཅེས་ཡོད་རེད། དེ་ག་ནང་བཞིན་གྱི་གཅིག་འཇིག་རྟེན་ཁམས་ཀྱི་སྐོར་ལ་བཤད་ཡོང་དུས་ཆགས་གནས་འཇིག་སྟོང་ཟེར་བཤད་ཡོད་རེད་དང་པོ་ཆགས་པ་དེ་ནས་གནས་བ་དེ་ནས་འཇིག་པ་དེ་ནས་སྟོང་པ་བཤད་ཡོང་དུས་མཐའ་མ་སྟོང་ཡོང་དུས་ཙམ་པ་ལ་ཡང་ཅིག་གཞི་མེད་རྩ་བྲལ་རེ་ཞིག་བརྟག་གོ་གང་ཡང་རྙེད་མི་འགྱུར་གང་ཡང་མེད་ཟེར་གྱི་སྟོང་པ་སྟོང་རྐྱང་ཆགས་ཀྱི་རེད་པས་ཟེར་ན་ཆགས་ཀྱི་ཡོད་མ་རེད་མཐའ་མ་སྟོང་འགྲོ་དུས་ཙམ་པ་ལ་ཡང་རྡུལ་ཕྲན་རྒྱུ་ཁོ་རང་དེ་རྡུལ་ཕྲན་ཆུང་ཆུང་ཅིག་ལྷག་བསྡད་ཀྱི་ཡོད་རེད་ད་རྡུལ་ཕྲན་ཆུང་ཆུང་ལབ་ན་ཡང་ང་རང་ཚོ་དཔེ་མི་སྲིད་པའི་མངོན་པར་གསལ་བའི་གཟུགས་དེ་འདྲ་གི་རྡོག་རྡོག་རེ་རེ་སྟོན་ཡག་ཅིག་ཡོད་མ་རེད་ད་ཁམས་ཕྲ་བ་ནུས་པའི་བདག་ཉིད Energy སོགས་འདྲ་བ་ད་དེ་འདྲ་ཞིག་ཡོད་བསྡད་ཀྱི་ཡོད་རེད་ད་དེ་ལ་དུས་འཁོར་དེ་ཚོའི་ནང་ལོགས་བཤད་ཡོང་དུས་མཁའ་རྡུལ་ནམ་མཁའི་རྡུལ་ཡིན་ནོ་ད་དེ་འདྲ་ཞིག་གསུངས་བསྡད་འདུག་ད་དེ་ལྷག་བསྡད་ཀྱི་ཡོད་རེད་དེ་ལ་ཡང་ཕྱིས་སུ་ད་དེ་ནས་ཡང་ཁོའི་ནུས་པ་དང་སེམས་ཅན་གྱི་ལས་དང་ཕྲད་ཡོང་དུས་ཡང་དེའི་རྒྱུ་བྱས་པ་ལ་དེ་ནས་ཡང། འཇིག་རྟེན་ཁམས་སུ་ཆགས། དེ་ནས་ཡང་གནས། དེ་ནས་འཇིག། སྟོང། འདི་དག་ཅི་འདྲ་ཁམས་གསུམ་འཁོར་བ་དེ། སྐོར་ར་བརྒྱབ་ནས་ཁོ་རང་ཟོ་ཆུན་འཕྱན་ལྟར་རང་དབང་མེད་པ་ཡི་གསུངས་པ་ནང་བཞིན་འདི་འདྲ་བྱས་ནས་འགྲོ་བསྡད་ཀྱི་ཡོད་རེད་དེ་འདྲའི་གི་རྣམ་གཞག་བཤད་ཡོང་དུས་ད་དེ་ཚོ་གར་ཆགས་བསྡད་ཀྱི་ཡོད་རེད་ལབ་ན། ང་རང་ཚོ་ནང་པ་སངས་རྒྱས་པའི་དེ་ནས་འཇིག་རྟེན་ཁམས་ཀྱི་རིག་པའི་སྐོར་ཆགས་བསྡད་ཀྱི་ཡོད་རེད། དེ་ག་ནང་བཞིན་གྱི་དུས་གསུམ་གྱི་རྣམ་གཞག་བཤད་བསྡད་ཀྱི་ཡོད་རེད་དཔེར་ན་ད་ལྟ་ཚན་རིག་པས་བཤད་པ་ཡིན་ན། ཨེན་སི་ཊེན་གྱིས་དཔེར་ན་ད་ལྟ། Time Matter Space དེ་གསུམ་དེ་ལྟོས་གྲུབ་རེད་ཅེས་གསུང་གི་འདུག་ཨ་ད་དེ་འདྲ་ཅིག་འདུག་དྲན་སོང། ད། དེ་དང་འདྲ་བོ་དེ་བརྗོད་རེད་ང་ཚོའི་གི་དུས་གསུམ་གྱི་རྣམ་གཞག་སྤྱིར་བཏང་ནས་དུས་ཀྱི་རྣམ་གཞག་བཤད་ཡོང་དུས་ཙམ་པ་ལ་ཡང། གཟུགས་དང་ཤེས་པའི་ཆ་ལ་བཏགས་ཙམ་ཅིག་བཞག་དགོས་ཀྱི་ཡོད་རེད་མ་གཏོགས་ཕ་གི་གཟུགས་དང་ཤེས་པའི་ཆ་ལ་མ་བཏགས་པའི། དུས་ཟེར Time ཟེར་ཅིག་ལོགས་པའི་རྡོག་རྡོག་ཅིག་སྟོན་ཡག་ཡོད་མ་རེད་ད་དེ་འདྲ་ཡང། ང་ཚོའི་དབུ་མའི་གཞུང་དེ་ཚོ་ནང་ལོགས་དེ་འདྲ་ཞིག་ཐོན་བསྡད་ཀྱི་ཡོད་རེད་མདོར་བསྡུས་སྙིང་པོ་དེ་ད། ང་ཚོས་གཅིག་གི་གདན་ས་ཁག་དེ་ཚོའི་ནང་ལོགས་སྦྱོང་གི་འདུག་ཨ། བསྡུས་གྲྭ་དང་རྟགས་རིགས་བློ་རིག་ཟེར་ཡ་སྦྱོང་གི་འདུག་ཨ། དེ་ཚོའི་ནང་ལོགས་ལ་བཤད་པའི་གཅིག་མཚན་ཉིད་མཚོན་བྱ་མཚན་གཞི་ཟེར་ཡ་འདྲ་བ་དང་གཅིག་དང་ཐ་དད་ཟེར་ཡ་འདྲ་བ་དང། སྤྱི་དང་བྱེ་བྲག་དང་རྫས་ཆོས་དང་ལྡོག་ཆོས་དང་འགལ་བ་དང་འབྲེལ་བ་དང་དགག་པ་དང་སྒྲུབ་པ་ཟེར་མང་པོ་ཅིག་ཐོན་བསྡད་ཀྱི་ཡོད་རེད་ད་དེ་ཚོ་ཚང་མ་གར་ཆགས་བསྡད་ཀྱི་ཡོད་རེད་ལབ་ན། ང་རང་ཚོ་ནང་པ་སངས་རྒྱས་པའི་ཚན་རིག་པའི་ཁོངས་གཏོགས་དེ་ཆགས་བསྡད་ཀྱི་ཡོད་རེད་དེ་ཡིན་དུས་ད་ཚན་རིག་པའི་སྡེ་ཚན་དེ་ད་འདུག་བྱས་ནས་བཤད་ཡོང་གི་ཡོད་རེད་ཞེས་ཞུ་གི་ཡོད། དེ་ནས་ཁོང་གིས་ནང་པའི་ལྟ་གྲུབ་ཀྱི་སྡེ་ཚན་སྐོར་གསུངས་དོན། ད་ནང་པའི་ལྟ་གྲུབ་ཀྱི་ཐོག་ལ་བཤད་ཡོང་དུས་ཙམ་པ་ལ། ད་གཙོ་བོ་དུས་རབས་གཉིས་པའི་ནང་ཕེབས་པའི་སློབ་དཔོན་ཀླུ་སྒྲུབ་ཡབ་སྲས་རེད། དེ་ག་ནང་བཞིན་གྱི་དུས་རབས་ཕལ་ཆེར་དྲུག་པའི་ནང་ལ་ཕེབས་པའི་སློབ་དཔོན་ལེགས་ལྡན་འབྱེད་བདུན་པའི་ནང་ལ་ཕེབས་པའི་དཔལ་ལྡན་ཟླ་བ་གྲགས་པ་དེ་ག་ནང་བཞིན་གྱི་དྲུག་པའི་ནང་ལ་ཕེབས་པའི་སློབ་དཔོན་སངས་རྒྱས་བསྐྱངས་དུས་རབས་བརྒྱད་པའི་ནང་ལ་ཡིན་ས་ཡོད། དེའི་ནང་ལ་ཕེབས་པའི་མཁན་ཆེན་ཞི་འཚོ་ཡབ་སྲས་མཁན་ཆེན་ཞི་བ་འཚོ་སོགས་སློབ་དཔོན་ཀ་མ་ལ་ཤཱི་ལ། ད་ཁོང་དང་ཁོང་རྣམ་པ་ཚོས་ཀྱི་མཛད་བཞག་པའི་དེ་ནི་དབུ་མའི་གཞུང་ནང་དུ་སྟབས་དཔེ་མི་སྲིད་པའི་ལྟ་གྲུབ་ཀྱི་རྣམ་གཞག་དེ་བརླིང་པོ་དང་ཟབ་པོ་རྒྱ་ཆེན་པོ་ཞེ་གཅིག་གསུངས་བསྡད་ཡོད་རེད་ད་དེ་རིང་འདི་རྣམས་རེ་རེ་ཞུ་བའི་དུས་ཚོད་མེད་ཙང་རྡོག་རྡོག་རྡོག་རྡོག་འབུར་ཙམ་འབུར་ཙམ་རེ་ཞུ་བས་ན་ད་སྟོང་ཉིད་བདག་མེད་ཀྱི་རྣམ་གཞག་རེད་རྟེན་འབྲེལ་ལྟོས་གྲུབ་ཀྱི་རྣམ་གཞག་རེད་གཞི་བདེན་པ་གཉིས་ཀྱི་རྣམ་གཞག་རེད་འོ་ད་འདི་ཚོ་གར་ཆགས་བསྡད་ཡོད་རེད་ལབ་ན་ང་རང་ཚོ་ནང་པ་སངས་རྒྱས་པའི་དེ་ནི་ལྟ་གྲུབ་ཀྱི་ཁོངས་གཏོགས་དེ་ཆགས་བསྡད་ཡོད་རེད་ད་དེ་ཡང་གཅིག་སྟོང་ཉིད་ཀྱི་རྣམ་གཞག་ཅིག་བཤད་ཡོང་དུས་ཙམ་པ་ལ་གྲུབ་མཐའ་ལ་སྦྱར་ནས་བཤད་ཡོང་དུས་ཡང་སེམས་ཙམ་པའི་དེ་གཟུགས་ཀྱི་བཤད་སྟངས་གཅིག་དང་དབུ་མ་རང་རྒྱུད་པའི་བཤད་སྟངས་དང་ཐལ་འགྱུར་བའི་བཤད་སྟངས་མང་པོ་བཤད་བསྡད་ཀྱི་ཡོད་རེད་མདོ་དོན་སྙིང་པོ་དེ་སྟོང་ཉིད་ཟེར་གྱི་དོན་ད་ལྟ་བཤད་ཡོང་དུས་དེ་མགོན་པོ་ཀླུ་སྒྲུབ་ཀྱི་དབུ་མ་རྩ་བ་ཤེས་རབ་ཀྱི་བར་ཆད་རབ་བྱེད་ཉི་ཤུ་རྩ་བརྒྱད་པ་ཡིན་བསམས་སོ་དེའི་ནང་དུ། རྟེན་ཅིང་འབྲེལ་བར་འབྱུང་བ་གང་དེ་ནི་སྟོང་པ་ཉིད་དུ་གསུངས་དེ་ནི་བརྟེན་ནས་བཏགས་པ་སྟེ་དེ་ནི་དབུ་མའི་ལམ་ཡིན་ནོ། གང་ལ་སྟོང་པ་ཉིད་རུང་བ་དེ་ལ་ཐམས་ཅད་རུང་བར་འགྱུར། གང་ལ་སྟོང་ཉིད་མི་རུང་བ་དེ་ལ་ཐམས་ཅད་རུང་མི་འགྱུར། སྐབས་དེ་འདྲའི་གི་རྣམ་གཞག་གསུང་ཡོང་དུས། མདོ་དོན་སྙིང་པོ་དེ་སྟོང་ཉིད་ཟེར་དེ་དབུ་མ་ཐལ་འགྱུར་བའི་གཞུང་ན་བཤད་པ་ནང་བཞིན་རྟེན་འབྲེལ་ཟེར་ད་དེ་ལ་གོ་བ་ལེན་དགོས་རེད་བྱས་ནས་ད་ལྟ་གོང་ས་མཆོག་གིས་ཡང་རྟ་བདུན་ཆེན་འདིའི་ཐོག་ལ་གསུང་གནང་གི་ཡོད་རེད། དེ་ནས་བདག་མེད་ཟེར་དེ་ཡང་གཅིག་ད་ལྟ་ཚིག་གི་མིང་ལོགས་ཀ་བྱས་རེད་མ་གཏོགས་སྟོང་ཉིད་དང་གཅིག་པ་གཅིག་རྐྱང་རེད་དབུ་མ་ཐལ་འགྱུར་བའི་གཞུང་དུ་ད་ཅི་ད་ལྟ་ངས་ལུང་དྲངས་པ་ནང་བཞིན་རྟེན་ཅིང་འབྲེལ་བར་འབྱུང་བ་གང་དེ་ནི་སྟོང་པ་ཉིད་དུ་གསུངས་ཟེར་བ་ནང་བཞིན་ཨ་ནི་རྟེན་ཅིང་འབྲེལ་བར་འབྱུང་བ་གང་དེ་ནི་བདག་མེད་ཉིད་དུ་གསུངས་འདུག་སེ་སྦྱར་བ་ན་འགྲིག་གི་རེད་ཁོ་ད་ཅི་བག་ལེབ་ཁ་སློག་བརྒྱབ་པ་ནང་བཞིན་འདུག་སེ་ཁ་སློག་བརྒྱབ་ན་སྟོང་ཉིད་འདུག་སེ་ཁ་སློག་བརྒྱབ་ན་བདག་མེད་དེ་འདྲ་ཆགས་བསྡད་ཀྱི་ཡོད་རེད།

དངོས་པོའི་གནས་ལུགས་ཀྱི་ཆོས་ཐམས་ཅད་ལ་ད་ཆ་དང་ཆ་ཅན་ལ་བརྟེན་ནས་བཏགས་ཙམ་ཞིག་བཞག་དགོས་རེད་མ་གཏོགས་ཕ་གི་དེ་ནས་ཁོ་ཅིག་ཡུལ་ལ་རང་ངོས་ནས་གྲུབ་པ་ཡོད་མ་རེད་ཟེར་འདུག་བཤད་ཡོང་དུས་ཙམ་ལ་རྟེན་འབྲེལ་གྱི་རྣམ་གཞག་དེ་དོན་འགྲེལ་བཤད་ཡོང་གི་འདུག་ད་དེ་ཚོ་ཚང་མ་ལ་གཅིག་སྡོམ་བརྒྱབ་ནས་བཤད་ཡོང་དུས་ཙམ་པ་ལ་མདོ་དོན། ང་རང་ཚོ་ལྟ་བ་བཀའ་རྟགས་ཀྱི་ཕྱག་རྒྱ་བཞི་ཟེར་ན་རེད་ཆོས་ཀྱི་སྡོམ་བཞི་ཟེར་ན་རེད་སྐབས་རེ་དེ་ལ་ཕྱག་རྒྱ་བཞི་ཡང་ཟེར་གྱི་ཡོད་རེད། འདུས་བྱས་ཐམས་ཅད་མི་རྟག་པ་ཟག་བཅས་ཐམས་ཅད་སྡུག་བསྔལ་བ་ཆོས་རྣམས་སྟོང་ཞིང་བདག་མེད་པ་མྱ་ངན་འདས་པ་ཞི་བ་ཟེར་ད་ང་ཚོ་ནང་པ་སངས་རྒྱས་པའི་ལྟ་གྲུབ་དེ་ད་རྡོག་རྡོག་རེད་བཤད་ཤོག་ལབ་ན་འོ་ད་དེ་འདྲ་ཅིག་རེད་ད་དེ་ཚོ་ཡིན་པ་ཡིན་ན་ང་རང་ཚོ་ནང་པ་སངས་རྒྱས་པའི་གཞུང་མང་པོ་ཅིག་ཡོད་རེད་དེ་གཙོ་བོ་དེ་དབུ་མ་རེད་ཚད་མ་རེད་ཕར་ཕྱིན་འོ་ད། དེ་གསུམ་གྱི་ནང་དུ་ད་གཙོ་བོ་བྱས་ནས་ཨ་ནི་ཐོན་ཡོང་གི་རེད། དེ་འདྲ་ཞིག་ཞུ་གི་ཡོད། མཐའ་དོན་ཁོང་གིས་ནང་པའི་ཆོས་ལ་དད་པ་ཡོད་མཁན་ཚོར་དམིགས་པའི་ནང་པའི་ཆོས་ཀྱི་སྡེ་ཚན་ཐད་ངོ་སྤྲོད་གནང་དོན། ད་དེ་ནས་མཐའ་མ། ནང་པ་སངས་རྒྱས་པའི་ཆོས་ཀྱི་རྣམ་གཞག་དེ་ད་ག་འདྲ་འདོན་དགོས་རེད་ལབ་ན། བདེན་པ་བཞི་གི་རྣམ་གཞག་རེད་དེ་ག་ནང་བཞིན་གྱི་བློ་ལྡོག་རྣམ་བཞི་གི་རྣམ་གཞག་རེད་དེ་ག་ནང་བཞིན་གྱི་ང་རང་ཚོ་སྐྱབས་འགྲོ་དང་སེམས་བསྐྱེད་འོ་ད་དེ་ཚོ་ག་རེ་ཆགས་བསྡད་ཀྱི་ཡོད་ལབ་ན་དེ་ནི་ང་རང་ཚོ་ནང་པ་སངས་རྒྱས་པའི་ཆོས་ཀྱི་རྣམ་གཞག་ད་ཆགས་བསྡད་ཀྱི་ཡོད་རེད། ད་ལྟ་འདིའི་སྐབས་སུ་ཆོས་ཆོས་ཟེར་དེ་ཡང། ལྟ་གྲུབ་ཚན་རིག་ཆོས་གསུམ་དུ་ཕྱེ་བའི་ད་ལྟ་ཆོས་ཟེར་དེ་ཡང་གོ་བ་ཁ་ཁ་བཞག་དགོས་རེད་མ་གཏོགས་སྤྱིར་བཏང་ང་ཚོ་ནང་པ་སངས་རྒྱས་པའི་ནང་ལ་ཆོས་ཟེར་དེ་གཞི་ལམ་འབྲས་གསུམ་ལ་གཞི་ལ་ཆོས་ལམ་ལ་ཆོས་འབྲས་བུ་ལ་ཆོས་ལྟ་བ་སྒོམ་པ་སྤྱོད་པ་གསུམ་བྱེད་ལྟ་བ་ལ་ཆོས་སྒོམ་པ་ལ་ཆོས་སྤྱོད་པ་ལ་ཆོས་འབྲས་བུ་ལ་ཆོས་ཟེར་དེ་འདྲ་ད་ཆོས་ཀྱི་རྣམ་གཞག་དེ་མང་པོ་ཅིག་ལ་གོ་ཐུབ་ཀྱི་ཡོད་རེད། ཡིན་ན་ཡང་ད་ད་ལྟ། སྡེ་ཚན་གསུམ་དུ་ཕྱེ་བའི་ཆོས་དེ་ང་རང་ཚོ་ནང་པ་ཁམས་གཙང་གིས་ཉམས་སུ་ལེན་ཡག་ནང་པ་ཁམས་གཙང་གིས་སློབ་སྦྱོང་བྱེད་དགོས་ནང་པ་ཁམས་གཙང་གིས་དོ་སྣང་བྱེད་དགོས་དེ་འདྲས་ཀྱི་ད་རིམ་པ་ཞིག་ཆགས་བསྡད་ཀྱི་ཡོད་རེད་ད་མདོ་དོན་སྙིང་བསྡུས་ཞུ་བ་ན་དེ་ནི་ནང་པ་སངས་རྒྱས་པའི་ལྟ་གྲུབ་དང་ཚན་རིག་དང་ཆོས་ཀྱི་རྣམ་དབྱེ་དེ་ད་འདུག་སེ་བྱེད་དགོས་རེད་ཟེར་ཡོད་ལ།